ཉིན་དེ་དག་གི་བགྲོ་གླེང་གི་བརྗོད་གཞི་གཙོ་བོ་འདུལ་བའི་ནང་གི་གཞི་གསུམ་ཆོ་ག་དང་ལྟུང་བ་སྡེ་ལྔ། འཚོ་བའི་ཡོ་བྱད་བཅུ་གསུམ་བཅས་འདུལ་བ་དང་འབྲེལ་བའི་བགྲོ་གླེང་གནང་བ་དང་དེ་བཞིན་གདན་སའི་སློབ་གཉེར་གནང་སྟངས་དང་དཔེ་ཁྲིད་གནང་སྟངས་སོགས་གང་ཅིར་ངོ་སྤྲོད་དང་རྒྱུས་ལོན་གནང་ཡོད་པ་རེད་འདུག་པཱ་ལིའི་ཆོས་བརྒྱུད་འཛིན་པའི་དགེ་འདུན་པ་གཉིས་ལ་བགྲོ་གླེང་དེའི་དགེ་མཚན་དང་བགྲོ་གླེང་ལ་ཞུགས་པའི་མྱོང་ཚོར་བཅར་འདྲི་ཞུས་པའི་སྐབས།
My name is Mahayano, I'm from Thailand. I think throughout the dialogue
ངའི་མིང་ལ་མ་ཧ་ཡ་ནུ་ཟེར་བ་དང། ང་ཐའི་ལན་དྲི་ནས་ཡོང་བ་ཡིན། ང་ལ་ཚོར་བ་དམིགས་བསལ་ཞིག་ནི་ད་རེས་གདན་ས་ཆེན་པོ་འདིར་ཡོང་ནས་ནམ་རྒྱུན་གློག་བརྙན་དང་དེབ་ལ་ལྟ་བ་དང་མ་འདྲ་བར། ས་གནས་ས་ཐོག་ལ་སླེབས་ཏེ་ཉིན་རེ་ཉིན་རེའི་བྱེད་སྒོ་ཁག་དངོས་སུ་མིག་མཐོང་ལག་ཟིན་གྱིས་ཚོར་བ་དངོས་སུ་མྱོང་བ་དེས་ཕན་ཐོགས་ཆེན་པོ་བྱུང་ལ་ད་དུང་ཕན་ཚུན་ཕྱོགས་མང་པོར་རྒྱུས་ལོན་བྱེད་རྒྱུར་ཕན་ཐོགས་འདུག། བགྲོ་གླེང་ལ་ཆ་བཞག་ན་འདུལ་བ་དང་འདུལ་བའི་ལྟུང་བ་སྡེ་ལྔ་ལ་སོགས་པར་བགྲོ་གླེང་བྱས་པའི་དུས་ཚོད་ཐུང་དྲགས་འདུག་ང་རང་དེ་སྔོན་འབྲས་སྤུངས་ལ་ཚོགས་པའི་བགྲོ་གླེང་སྐབས་དང་པོའི་ནང་ཡོད་ལ་ད་རེས་འདིར་ཡོང་བ་ཐེངས་གཉིས་པ་དེ་ཡིན་སྤྱིར་བགྲོ་གླེང་དེ་འདྲ་ཚུགས་པ་ཡག་པོ་རེད། ཡིན་ནའི་ཞིབ་ཕྲའི་ཐོག་ནས་ཤེས་རྟོགས་བྱེད་རྒྱུར་རུ་ཁག་དང་རུ་ཁག་ཆ་བགོས་བྱས་ཏེ་གཏིང་ཟབ་པོའི་ཐོག་བགྲོ་གླེང་བྱེད་པའི་དུས་ཚོད་བྱུང་ན་དེའི་གྲུབ་འབྲས་དེ་ང་ཚོས་དགེ་འདུན་དམངས་ལ་སྙན་སྒྲོན་ཞུ་རྒྱུར་དགེ་མཚན་ཡོང་བ་འདུག་ཅེས་གསུངས་གནང་སོང།

མཚན་ཉིད་སློབ་སྦྱོང་བྱེད་སྟངས་དང། དེ་ཡང་སློབ་སྦྱོང་ལོ་མང་པོ་གཏིང་ཟབ་པོ་བྱས་པ་དེ་རེད་འདུག་ལ། ད་དུང་སྔགས་དང་ཆོ་ག་ཕྱག་ལེན་སྐོར་ལ་ཡང་གོ་རྟོགས་གསར་པ་མང་པོ་བྱུང། མ་འོངས་པར་དེ་ལྟ་བུའི་བགྲོ་གླེང་ནང་མཉམ་ཞུགས་གནང་མཁན་ག་ཚོད་ཀྱིས་མང་བ་བྱུང་ན་ཕན་ཐོགས་ཆེན་པོ་ཡོང་ས་རེད་ཅེས་གསུངས་གནང་སོང།
ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སི་རི་ལང་ཀ་དང་ཐའི་ལན་བཅས་ལ་བགྲོ་གླེང་ལ་མཉམ་ཞུགས་གནང་མྱོང་བའི་ལེགས་སྦྱར་ཆོས་བརྒྱུད་འཛིན་པའི་དགེ་འདུན་པ་གཉིས་ཀྱིས་བགྲོ་གླེང་དེ་ཚོའི་དགེ་མཚན་དང་མྱོང་ཚོར་སྐོར་ལ་གསུངས་དོན། དེ་ཡང་ཐོག་མར་སེར་བྱེས་གྲྭ་ཚང་གི་དགེ་བཤེས་བསོད་ནམས་དབང་ལྡན་ལགས་ནས་ལོ་ངོ་སྟོང་ཕྲག་ལྷག་ཕན་ཚུན་འབྲེལ་མེད་རྒྱུས་མེད་དུ་གནས་ཀྱང་བགྲོ་གླེང་དེ་འདྲ་བརྒྱུད་ནས་ཕན་ཚུན་རྒྱུས་ལོན་དང་དག་སྣང་འཕེལ་རྒྱུ་སོགས་དགེ་མཚན་མང་པོ་ཡོད་པ་གསུངས་གནང་སོང། འདི་འདྲ་བའི་ཤེས་ཡོན་བརྗེ་ལེན་བྱེད་རྒྱུ་ནི་དཔེ་ཨ་ནི་ག་རེ་ཕན་ཐོགས་འདུག་ཟེར་ན། ཨ་ནི་ང་ཚོ་ནང་པའི་གི་ཆོས་བརྒྱུད་འཛིན་པ་མང་པོ་ཞེ་བོ་ཅིག་ཨ་ནི་ལུང་པ་སོ་སོ་ལ་ད་ལོ་ངོ་སྟོང་ཕྲག་རིང་ལ་སོ་སོ་སོ་སོའི་གནས་བསྡད་པ་མ་གཏོགས་འབྲེལ་བ་ཞེ་དྲག་མེད་བསྡད་པའི་བཟོ་འདྲ་ཅིག། དེ་ནས་ལྷག་པར་དུ་ཨ་ནི་ཕ་བཏང་དུས་ལ་ཡོད་ཨ་ནི། དགེ་སློང་སེར་པོ་ག་རེ་དེ་ཚོ་མཐོང་ཡོང་དུས་ང་ཚོ་བོད་པའི་གི་ཡང་སེམས་ནང་ལ་ལྟ་ཚུལ་འདྲ་དེ་ག་རེ་རེད་ཟེར་ན། རྡོ་རྗེ་གདན་དགེ་སློང་སེར་པོ་ནི་རྫུན་མ་མང་པོ་ཅིག་མཐོང་སྟེ་འོ་ཚང་མ་དེ་ཚོ་འདྲ་བོ་ཡིན་གྱི་རེད་བསམ་པ་འདྲ་ཞིག་མ་གཏོགས་ཁོང་ཚོ་ལ་ནི། བཀའ་བསྟན་བཅོས་ལ་དཔང་ག་རེ་ཟེར་དགོས་རེད་ཨ་ནི་ཐོས་བསམ་འཇུག་གི་ཡོད་པ་དང་དེ་ཉམས་ལེན་གནང་གི་ཡོད་པའི་དེ་འདྲའི་འདུ་ཤེས་རང་ཡོད་མ་རེད་ལྟ་ཚུལ་དེ་ལྟ་ཚུལ་གདུལ་བྱ་འདྲ་ཅིག་ཡོད་རེད་དེ་ལྟ་ཚུལ་སྡུག་ཅག་ཚང་མ་ཕར་སེལ་འགྲོ་གི་འདུག་དེ་ཡང་དགེ་ཕན་ཅིག་འདུག་དགེ་མཚན་ཅིག་འདུག་ད་ཁོང་རྣམ་པ་ཚོ་པ་ལི་ཆོས་བརྒྱུད་འཛིན་པའི་ངོས་ནས་ཆ་མཚོན་པ་ཡིན་ན་ང་ཚོ་བོད་པ་བོད་པའི་གི་རྣམ་པ་ལ་བལྟ་ཡོང་དུས་ཨ་ནི་དགེ་ཚུལ་སློང་གཙང་མ་མ་ཡིན་མཁན་རྐྱང་པ་མ་གཏོགས་དགེ་ཚུལ་སློང་དགེ་སློང་རྣམ་དག་དང་ཨ་ནི་པའི་ཚུལ་ཁྲིམས་རྣམ་པར་དག་པ་དང་ལྡན་མཁན་ཅིག་ཡོད་པ་ཅིག་ཁྱོན་ནས་ངོས་འཛིན་བྱེད་ཀྱི་མེད་ཡིན་ས་རེད་ཁོང་ཚོས་ཕར་བལྟ་ཡོང་དུས་ང་ཚོ་ནི་གཙོ་བོ་ད་ད་སྔགས་དེ་གསང་སྔགས་དེ་ཞེ་པོ་དར་བསྡད་ཡོད་དུས་གསང་སྔགས་ཟེར་ཡོང་དུས་ནས་ཨ་ནི་དགེ་སློང་རྣམ་དག་མ་ཡིན་པས་ཁྱབ་པ་འདྲ་བ་ཞིག་དེ་འདྲའི་ལྟ་ཚུལ་སྡུག་ཅག་ཅིག་འདུག་ད་དེ་ལྟ་ཚུལ་ལོག་ལྟ་ངན་པ་དེ་ནི་པའི་མི་གཅིག་ཙམ་མ་ཡིན་པར་མི་མང་པོ་ཞེ་པོ་ཅིག་ལ་དེ་ཁྱབ་བསྡད་ཡོད་ས་རེད་དེ་འདྲ་ཡིན་ཙང་ཨ་ནི་ང་ཚོ་ན་ནིང་འདུལ་བའི་བགྲོ་གླེང་དེ་ཚོ་པའི་ཞིབ་ཚགས་པོ་བྱས་ནས་དེ་འདྲའི་ཨ་ནི་མཐའ་མའི་སྡོམ་འདྲ་བོ་དེ་བརྒྱ་ཆ་དགུ་བཅུ་གོ་ལྔ་ལྷག་ཅིག་གཅིག་གྱུར་ཡིན་པ་དང་ཨ་ནེ་དགེ་ཚུལ་སློང་རྣམ་པར་དག་པ་ཡོད་པ་དེ་འདྲའི་གནས་ཚུལ་དེ་མཐོང་ཡོང་དུས་ཨ་ནེ་ཡིས་པའི་དངོས་གནས་ད་ཤེས་ནས་དད་པ་ཐོབ་པ་ཟེར་མཁན་དེ་ཆགས་ཨ་ནེ་སེམས་གཏིང་ནས་པས་ཁོང་ཚོ་ནི་དགའ་ཞིང་གུས་པ་དང་དད་པ་འདྲེན་པ་དོ་སྣང་འདྲེན་པ་དེ་འདྲ་ཆགས་ཡོང་དུས་དེ་འདྲ་ཡིན་ཙང་ཕན་ཚུན་ཚང་མ་ལ་པས་ནི་དངོས་གནས་དྲང་ནས་ད་དགེ་འདུན་མཐུན་པ་བདེ་བ་ཟེར་མཁན་དེ་ཆགས་ཀྱི་འདུག་དགེ་འདུན་མཐུན་པ་བདེ་བ་དང་མཐུན་པ་རྣམས་ཀྱི་དཀའ་ཐུབ་བདེ་གསུངས་པ་ནང་བཞིན་ནི་པས།

ནས་ད་ལྟའི་ཏཱ་ལའི་ནས་སེ་ར་ཡང་ནས་ཡང་སེ་ར་དེ་ཡང་ནས་ཞིབ་འཇུག་བྱེད་ཡའི་གོ་སྐབས་དེ་བྱུང་སོང་བ་དེ། དམིགས་བསལ་གྱིས་ཤྲི་ལངྐ་དང་ཐའི་ལེན་ལ་མྱོང་ཚོར་འདྲ་བོ་དེ་སོ་སོའི་ངོས་ནས་བྱས་པ་ཡིན་ན་དངོས་གནས་ཅིག་ད་ལྟ་བར་དུ་ང་འདྲ་བོ་ཞིག་ཡིན་པ་ཡིན་ན་ནས་ཁོང་ཚོ་ནང་པ་རེད་ང་ཚོ་ནང་པ་རེད་སྟོན་པའི་རྗེས་འཇུག་རེད་ཟེར་ཙམ་མ་གཏོགས་ནས་ནས་ཅིག་ཚོར་བ་ཞེ་དྲག་མེད་པ་འདྲ་བོ་ཞིག་ད་ལྟའི་ཆ་ལ་ང་ཚོ་ད་ལོ་གཅིག་ད་སྐྱབས་མགོན་རིན་པོ་ཆེ་གི་ད་ཐུགས་རྗེ་བཀའ་དྲིན་རང་རེད། བཀའ་དྲིན་ལ་བརྟེན་ནས་ད་སོ་སོའི་བྱས་ན་ཤྲཱི་ལངྐ་དང་ཐེ་ལན་ལ་དེ་ནས་ཀྱི་ཨ་ནེ་བགྲོ་གླེང་ལ་མཉམ་ཞུགས་བྱས་བྱུང་བ་དེ་ཨ་ནེ་ཁོང་ཚོའི་ངོས་ནས་ད་ཅིག་ཨ་ནེ་འདུལ་བའི་གི་སྐོར་བཤད་དུས་སྐབས་ལ་ཨ་ནེ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ་ལྷག་ང་རང་ཚོ་གི་བོད་བརྒྱུད་ནང་བསྟན་གྱི་འདུལ་བའི་གི་བཤད་པ་ནང་བཞིན་ནས་ཆ་ཚང་ཨ་ནེ་ཁོ་ཐ་སྙད་དང་དེ་འདྲ་ཁ་ཤས་ཤིག་ཏོག་ཙམ་མ་འདྲ་བ་རེད་མ་གཏོགས་ཨ་ནེ་ཚང་མ་གཅིག་པ་འདྲ་བ་ཞིག་ཨ་ནེ་མཐུན་འགྲོ་གི་འདུག་ར་བ་འདི་ཡིན་དུས་ལ་སོ་སོ་ཨ་ནེ་ཁ་དགེ་སློང་དེ་ཚོ་ལ་མ་སོ་སོ་ཀྱིས་ནི་དད་པ་སྐྱེ་ཡ་དང་དག་སྣང་སྦྱོང་ཡ་དང་ཕན་ཚུན་བློ་ཉེ་བོ་བྱ་སྟེ་ཤུག་ཅིག་དེ་འདྲའི་ང་ཚོར་བ་དེ་འདྲ་བྱུང་སོང། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་བའི་དགེ་འདུན་བར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དེ་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་འོག་བཙུགས་པ་ཞིག་ཡིན་པ་དང་མ་འོངས་པར་སིར་ལང་ཀ་དང་ཐའི་ལན་ཌི་སོགས་ས་གནས་དང་རྒྱལ་ཁབ་འདྲ་མིན་ལ་རེས་མོས་ཀྱིས་མུ་མཐུད་དུ་འཚོགས་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།